དོན་སྤྱི་གོ་མ་བྱུང་བ་རེད། དོན་སྤྱི་གོ་བསྒྲིབས་ཡོང་དུས་དང་གཅིག་འདི་རྟོག་པ་གོ་མངོན་སུམ་དུ་སྣང་ཡུལ་བྱས་ལ་དེ་ནི། བྱེད་མ་ཐུབ་པ་ཆགས་འགྲོ་བ་རེད་བ། འོ། བློ་དེ་ལ་རྫས་ཐ་དད། མིན་པ་ལྟ་བུ་སྣང་བའི་རྒྱུ་མཚན་ཡོད་དེ། བློ་དེ་ཡིས་རྫས་ཐ་དད་པ་ཉིད་དུ་གཟུང་ཡུལ་དུ་མཐོང་བ་ལ། རྫས་ཐ་དད་པ་གཉིས་ཟེར་ན་ཤིང་གསལ་རིགས་གཅིག་ཏུ་རྟོགས་པར་བྱེད་པ་ལ་ཁོ་ལ། ཤིང་གསལ་ག་རེ་གོ་གོ་ཤིང་གི་བྱེ་བྲག་གཉིས་སྣང་གོ་འདུག་མི་འདུག་གོ། ཁོ་གཉིས་གཉིས་མོ་དེ་ག་ནས་སུ་ཁོ་ལ་ག་རེ་གནས་འདུག་གོ།

ག་རེ་རིགས་མཐུན་དངོས་པོ་དང་རིགས་མི་མཐུན་དངོས་པོ་དངོས་པོ་གཉིས་ཡན་ཆད་རེད་བ་ལོག་ས་ཐ་དད་པ་གཉིས་ཡན་ཆད་ལས་ལོག་དེ་དེ་འདྲ་བའི་དངོས་པོ་དེ་སུའི་ད་ག་རེད་བ་རེད་བ་དངོས་པོའི་གནས་ལུགས་ཁ་སང་ཅིག་ལབ་ཚར་ཡ་གི་བཏང་ཡོད་པས་འོ་དེས་ན་བྱས་ཚུལ་ད་ལྟ་འདི་ན་འདུག་བ་ཤིང་གསལ་རྣམས་རྫས་ཐ་དད་རེད་བྱས་ཡིན་ཀྱང། ཤིང་འཛིན་རྟོག་པ་བྱས་ལ་རྫས་ཐ་དད་མིན་པར་སྣང་བ་ཐ་དད་མིན་པ་ལྟ་བུ་སྣང་བའི་རྒྱུ་མཚན་ག་རེ་འདུག་ཟེར་ན་ཁོ་རྫས་ཐ་དད་པ་ཁོ་གཅིག་གཅིག་མ་ཡིན་པ་ལ་གཅིག་གཅིག་ཡིན་པ་ལས་ལོག་གཅིག་གཅིག་ཡིན་པ་ལས་ལོག་དེ་ལོག་པ་ཁོ་ལ་མ་སྣང་བ་ཡིན་པའི་ཕྱིར། རེད་བ་རྫས་ཐ་དད་པ་ཉིད་དུ་གཟུང་ཡུལ་དུ་མཐོང་བ་ལ་སྒྲིབ་ཞིང། རྫས་ཐ་དད་པ་ཉིད་དུ་ཏག་ཏག་མཐོང་མཁན་གོ་སུ་མཐོང་དགོས་རེད། ཤིང་འཛིན་མངོན་སུམ་དེ་ཚོས་ཤ་པ་དང་ཤུག་པ་གཉིས་མོ་གོ་ཁོ་རང་ཁ་ཁ་ཡིན་པ་ཏག་ཏག་མཐོང་གི་ཡོད་པའི་ཕྱིར། ཤ་པ་དེ་མཐོང་དུས་ག་རེ་མཐོང་བ་རེད། ཤ་པ་མ་ཡིན་པ་ལས་ལོག་པ་ཡིན་པ་ཅིག་སྣང་འགྲོ་བ་ཡིན་པའི་ཕྱིར། ཤུག་པ་དེ་ཤུག་པ་མ་ཡིན་པ་ལས་ལོག་པར་སྣང་འགྲོ་དེ་རེད། ད་ལྟ་ཤིང་འཛིན་རྟོག་པ་འདི་ལ་ཤ་པ་མ་ཡིན་པ་ལས་ལོག་པའི་ལོག་པ་ག་རེ་གོ་གོ། གཞན་དང་མ་འདྲེས་པ་སྟེ།

རང་བདེན་པ་རང་འཛིན་པའི་རྟོག་པ་དེ་ལ། ཤིང་ཡིན་པར་སྣང་བའི་ཕྱིར་ཤིང་དུ་བདེན་པ་ཡིན་པར་སྣང་བའི་ཕྱིར། ཡིན་ཙང་བློ་དེའི་ངོར་བདེན་པ་གོ་ག་རེ་བྱ་བ་ཟེར་ན་ཤིང་གི་དོན་སྤྱི་དེ་བྱ་དགོས་འདུག་ཨང།